འཛིན་བཟུང་བྱས་ལས་འབྲས་ཚུལ་བཞིན་དུ་མ་བསྲུང་བ་ལ་ཐབས་ཤེས་རྩ་ནས་མི་འདུག་དེ་མ་བསྲུང་ན་དེ་འདྲ་དཔེ་འཇོག་ལས། ངན་སོང་དང་དེ་འདྲ་ལ་ཞིབ་འཇུག་སྐྱེ་བ་ལེན་ཡས་དེ་ག་རེ་བྱས་ནས་ཕྱིན་པར་བསམ་ལས་འབྲས་ལ་མ་བརྩིས་པར་གུས་པས་དེ་འདྲ་བསྲུང་མ་ཕྱིན་པ་རེད་སྡིག་པ་རྐྱང་རྐྱང་བསགས་ནས། ཨ་ངས་ཨ་ལས་ཚེ་འདི་ལ། སྡིག་སྤོང་དགེ་སྒྲུབ། ཡང་མེད་ན། སྡིག་སྤོང་དགེ་སྒྲུབ་ཟེར་ན་འགྲིག་རེད། ཡང་མེད་ན་ནི། དཀར་ནག་གི་ལས་འབྲས་གཉིས་པོ་དེ་ལ་འབད་ཚུལ་བཞིན་དུ། བསྲུང་བ་ཅིག་མ་བྱས་པ་ལ་ཐབས་ཤེས་རྩ་ནས་མི་འདུག་ལས་ཀ་བྱེད་ཅིག་དེ་རེད་བཞག་བསམ། ཅིག་དེ་བྱེད་ཁོ་ཚོ་མ་ལྟ་ཡིན་པས་དེ་བྱེད་ཁོ་ཚོ། དེ་ནི་དེའི་སྟེང་དུ། པས་ངེས་འབྱུང་བྱེད་བྱང་ཆུབ་ཀྱི་སེམས་བྱེད། ཡང་དག་པའི་ལྟ་བ་གསུམ་པོ་དེས་དུས་རྒྱུན་གཞན་དག་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ལམ་གྱི་གཙོ་བོ་རྣམ་གསུམ་པོ། ད་དེ་གསུམ་པོ་དེ་ལ་བས་སོ་ད་མ་སོ་ག་ཚོད་གང་ཐུབ་ཐུབ་བྱས་ཚེ་མཇུག་དེ་ལ་མ་བྱས་པ་ལ་ཐབས་ཤེས་རྩ་ནས་མི་འདུག། རབ་ལ་བྱུང་ན་རང་དང། བས་ཐར་པའི་བཙན་ས་ཟིན་པ། ཨ་ལི། ངན་སོང་ལ་ད་སྐྱེ་མི་དགོས་ད་ཤོད་མི་དགོས་རེད། ལས་ཉོན་གྱི་དབང་གིས་སྐྱེ་བ་ལས་ལེན་མི་ཐུབ་པ་ཞིག་ག་ཚོད་ལེན་མི་དགོས་པ་ཅིག་ཐབས་ཤེས་ཅིག་མ་བྱས་རང་བྱས་རེད་དེ་རང་དང་ངའི་ལམ་སང་བྱུང་ས་མ་རེད་དེ་ཡིན་ན་ཡང་དེའི་འགོ་བཙུགས་ས། ལས་ཉོན་དབང་གིས་སྐྱེ་བ་ལེན་མི་དགོས་པ་དེའི་འགོ་བཙུགས་སར་བྱེད། སྐྱེ་མི་དགོས་པ་བྱེད། འགོ་བཙུགས་སར་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་བསྟན་པས་གང་ཐུབ་ཐུབ་བྱས་ལ། སྲོག་དང་མ་ཚོམ་ཅིག་བརྒྱ་བཅད། བག་ཆགས་དང་མ་ཚོམ་ཅིག་གང་ཐུབ་ཐུབ་བྱས་མ་བཞག་པ་ལ་ཐབས་ཤེས་རྩ་ནས་མི་འདུག་བསམ་པས་བསམ་བློ་ཅིག་བཏང། བདག་ཉིད་ལས་ཀ་བྱེད། ཅིག་རེ་བ་གནས་སྐབས་རིང་ལ་བས་ཏེ་ད་ཚེ་མཇུག་དེ་ལ། མ་ཤི་བར་དུ་ལས་ཀ་བྱེད་འདི་གཉིས་གཉིས་པོ་འདི་ད་པའི་གཞི་རྩར་བྱེད་ཀྱི་ཡིན་བསམ་པས་བསམ་བློ་བཏང། ད་དེ་བྱེད་དབོར་འདི་ཡིན་ན་ཡང་བསམ་བྱས། དེ་ནི་མ། བསམ་བློ་བཏང་ནས་དོན་དག་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་ཟེར་ཡས་དང་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་བསྲུང་ཟེར་དེ་ཕྱིའི་བསམ་བློ་དེ་སེམས་ནང་ལ་ང་ལ་ཡོན་ཏན་དེ་སྐྱེད་པར་བྱེད་པ་ལ་ངེས་ལ། ཡོན་ཏན་དེ་དག་གི་རྩ་བ་གཞི་རྩ་ད་བཤེས་གཉེན་དགེ་བའི་བཤེས་གཉེན་ཚུལ་བཞིན་དུ་བསྟེན་སྟངས་ཅིག་ལ་བཟང་དུ་མ་བྱུང་ན་འགྲིག་གི་མི་འདུག་དེ་ནི་གཞི་ནས་ཡག་ཡོང་ཆེད་དུ་བྱུང་བ་བསྒྲུབ་བྱ་ང་རེ་ད་ཚེ་མཇུག་དེ་ལ་ལས་ཀ་བྱས་ཏེ་འདི་མི་འདུག་མི་འདུག་ཟེར་ད་འདུག་འདི་གང་ལ་དེ་འདྲའི་བསམ་བློ་བཏང་ན་ཡག་པོ་འདུག་ཨ་ད་ག་རེ་ཟེར་ན་དེ་འདྲ་བ་འདུག་ལབ་ན་དངོས་གནས་དྲང་པའི་ཚེ་འདི་ཡི་རྐྱང་རྐྱང་ཡིན།

དེ་བས་ཆོག་ལ་བསམ་བློ་བཏང་ན་གང་ཐུབ་ཐུབ་ཅིག་མ་བྱས་པ་ལས་འགྲིག་གི་མི་འདུག་བསམ་བློ་བཏང་ན་ཨོ་ཐུག་ས་ཡོད་ཏག་དེ་ལ་ཡོད་ཐུག་བསམ་བློ་བཏང་ན་ཡག་པོ་འདུག་ག་དེ་ན་པ་ཏི་པའི་གྲོགས་ཁོང་ཀྱག་ཀྱག་རེ་ཅིག་བྱུང་ཚར་རེད་བསམ། ཚིམ་ན་ཚིམ་ཚོད་རོགས་བཞིན། ག་ག་གཏན་མ་བྱུང་བ་རེད་ཚིམ་ན་ཚིམ་ཚོད་རེ་བཞིན་ད་ད་དུང་ཡང་ཁོ་ལ་གོ་གོ་བསྡད་ན་འགྲིག་གས་རྩ་བ་ཉིད་ནས་མི་འདུག་བསམ་བསམ་བློ་བཏང་ཅིག་གོ་རང་ཐུག་བྱས། ཨ་ནི་འོ་དེ་ད་དེ་ཨ་ལི་ངས་ལ་མ་ནི་མ་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་ཅིག་མ་བསམ་བློ་ཅིག་བཏང་སློབ་སྦྱོང་ཅིག་ཕྱི་ལྟ་བྱས་འོ་རེད་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སྲུང་བྱས་ནས་ཉམས་སུ་ལེན་ཟེར་ལབ་དགོས་རེད་དེ་ཡིན་ན་ཡང་ཨ་ལི།

རྩ་བ་དད་པ་སྦྱངས་གསུངས་ཡས་གཅིག་དང་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་གུས་པ་བསྐྱེད་པ་གསུངས་བཞག་ཏུའང། རྩ་བ་དད་པ་སྦྱངས་ཟེར་ཏེ་དད་པ་སྦྱངས་དང་གོ་ལ་བཟང་དང་གཙོ་ཤུགས་ཆེ་དེ་ཡང་དགོས་འདུག་གོ། རྩ་བ་དད་པ་སྦྱངས་ཟེར་ད་གང་བྱེད། དད་པ་སྦྱངས་དང་གོ་ཟེར་ན་སངས་རྒྱས་དངོས་ཡིན་པ་མཐོང་ཡས་ང་ཚོས་མཐོང་ཐུབ་ཀྱི་ཡོད་མ་རེད་ཀོ་རྩ་ནས་ཐུབ་ཀྱི་ཡོད་མ་རེད་ཀོ། སངས་རྒྱས་དངོས་ཡིན་པ་ད་ལྟ་མཐོང་ཡས་རྩ་ནས་ཡོད་མ་རེད་ཡིན་ན་ཡང་ད་སོ་སོའི་ངོས་ནས་འབད་ངའི་བཤེས་གཉེན་སངས་རྒྱས་དངོས་ཡིན་ང་རང་ལས་མ་དག་པའི་དབང་གིས་ད་འབད་ཐ་མལ་པ་འདི་འདྲ་ཞིག་ད་མཇལ་བ་རེད་མ་གཏོགས་ངོ་མ་ད་ལྟ་ང་སངས་རྒྱས་ཀྱི་སྤྲུལ་པ་རང་ཡིན་བསམ་པའི་སོ་སོའི་ངོས་ནས་འབད་ཐག་ཆོད་བྱས་བཞག་དགོས།

དོན་དུ་སངས་རྒྱས་ཡིན་མིན་སྐད་ཆ་གང་ཡང་མི་འདུག་སོ་སོའི་ངོས་ནས་སངས་རྒྱས་ཡིན་པའི་དད་པ་བཅངས་ན་ཁེ་བཟང་སོ་སོ་ལ་འདུག་བསམ་པ་སོགས་མ་གཏོགས་མ་རེད། ཁེ་བཟང་གར་འདུག་ཟེར་ན་སངས་རྒྱས་ཡིན་པ་དག་སྣང་སྦྱངས་ནས་བྱས་སོང་ན་བཤེས་གཉེན་བསྟེན་ཚུལ་གྱི་ཕན་ཡོན་བརྒྱད་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ཟེར་བཞིན་ཡོད་པ་རེད། འོ་དེ་ཡོང་གི་འདུག་དེ་ང་ལ་ཁེ་བཟང་ཡོང་གི་འདུག།